ཧ་གོ་ཆོད། འོ་ན་བླ་མ་ཟེར་རྒྱུ་འདི་ཅི་རེད། མི་གཞན་དང་ཁྱད་པར་དུ་འཕགས་པ་གོང་ན་མེད་པ་ཡིན་པས་ན་བླ་མ། བླ་མ་ཞེས་པའི་དོན་དེ་རེད། སྤོང་རྟོགས་ཀྱི་ཡོན་ཏན་ཡོངས་སུ་རྫོགས་པ་དང་སངས་རྒྱས་ཀྱི་བསྟན་པ་ལ་བཤད་སྒྲུབ་ཀྱི་བྱ་བ་བྱེད་མཁན་དེ་ལ་བླ་མ། གཞན་དང་མི་འདྲ་བ་ནི་བླ་མ་དེ་རེད་ཟེར་མི་སྲིད། བླ་མ་ཟེར་རྒྱུ་དེ་དེ་ནི་གང་བྱུང་མང་བྱུང་ཞིག་འདུག་མོད་དེ་ལ་བླ་མ་ཟེར་མ། དེ་ཡང་རྒྱལ་བའི་གསུང་རབ་ཀྱི་གཞུང་ལུགས་ཀྱི་དགོངས་དོན་ཐོག་ནས་ངས་བཤད་ནི་ཡོད།

དེས་དང་རང་གི་དགེ་བའི་བཤེས་གཉེན་ཏེ། དགེ་བའི་བཤེས་རྣམས་རྒྱལ་ཀུན་འཕྲིན་ལས་ཏེ་རང་གི་བླ་མར་ཤར་བ་ཉིད་ཡིན་ཕྱིར་དེ་ལ་མ་གུས་རྒྱལ་ཀུན་མ་གུས་པར་གསུངས་ཕྱིར་དེ་ལས་རྣམ་སྨིན་ལྕི་བ་གང། དེ་ཡིན་དུས་དགེ་བའི་བཤེས་གཉེན་ལ་མ་དད་པ་དང་བརྙས་སྨོད་བྱེད་པ་ལ་སོགས་པ་བྱས་ན། དེ་ལས་ལྷག་པའི་གྱི་ཉེས་པ་ཆེ་ཡག་དང་དེ་ལས་ལྷག་པའི་གྱི་དེ་ལ་སྡིག་པ་ཆེ་ཡག་དེ་རྩ་བ་ནས་མེད། དེ་ཡིན་དུས་བ་རེས་མེད་པའི་གྱི་བཤེས་གཉེན་བསྟེན་ཚུལ་ཡག་པོ་ཞིག།

ཁོ་རྐྱེན་གྱིས་ཕོ་ཉས་ཡག་ཨང་རེད། ལ་ལ་ལྟས་དང། ཡག་རྒྱུ་འོ་མ། དེ་འདྲ་ཕུལ་རྒྱུ་དེ་ང་ཀ་བ་བཟང་པོ་ཡིན། འོ་ལེ། རང་གི་དགེ་བའི་བཤེས་གཉེན་གྱི་དེ་ནས་འོ་ལེ་སྲོག་ཆགས་དེ་ངས་ཤི་ལ་ཕུལ་དང་དུས་མཉམ་དུ་རང་གི་སྒོ་གསུམ་གྱི་སྡིག་སྒྲིབ་ཐམས་ཅད་མེད་པ་དག་སོང། རང་གི་དགེ་བའི་བཤེས་གཉེན་གྱི་བྱིན་རླབས་འཇུག་སོང་སྙམ་པའི་བསམ་པ་སྐྱེ་དགོས་ཁྱེད་རྣམ་པ། ཨའོ་དེ། དཔེར་ན་ང་དགོན་སོགས་ཆོས་རྒྱུད་དུ་བ་བླ་མེད་ཀྱི་དྲིན་ཆེན་པོ་ཡོད་རེད་པས།

དེ་སྐྱེ་རི་རྒན་ཁོང་ཞག་ཕུབ་དགོས་ནི་མ་རེད་དེ་ན་རང་ཉིད་ཀྱི་དེ་ན་སྐྱེ་བ་ཚེ་རབས་ནས་ཚེ་རབས་ཐམས་ཅད་དུ་དེ་ན་དགེ་བའི་བཤེས་གཉེན་ལ་མ་དད་པ་དང། དེ་ན་ལྷག་པར་དུ་དེ་ན་འཇམ་མགོན་བླ་མའི་བསྟན་པའི་གི་དེ་ན་སྒོར་ཞུགས་ནས་འོ་ལེ་དེ་ན་ཆུ་སྲང་ལམ་ནས་མ་བྱུང་བ་དང་རང་གི་སྒོ་གསུམ་གྱི་བྱ་བ་ཐམས་ཅད་མི་དགེ་བའི་ངང་དུ་སོང་བའི་སྡིག་པ་འདྲ་བོ་དགེ་རྒན་བཀའ་དྲིན་ཅན་དེ་གིས་དག་པར་མཛད་པ་རེད་པ་ངས་བསམ་བློ་དེ་གཏོང་ཞུ། དེའི་བཀའ་དྲིན་ལ་བརྟེན་ནས་རང་གིས་དེ་ནས་དམ་བདག་འདྲ་དེ་ཡེ་ཤག་ཅིག་དང། ང་ཚེ་དུས་ལ་ང་འདི་མ་གོ་ས་འདི་དུས་སེ་ར་ནིག་ཅིག་ཡིན་ན་ད་ཅོ་ཡིས་སེམས་ཐག་ཆོད་སོང་ཟེར་གྱི་ཉེར་འགྲོ་གི། ཨོ་ལེ། ད་ལྟ་ང་ཚོ་མི་འདི་ལ། ཨོ་ལེ་དེ་ནས་ཨོ་ལེ་གདན་ས་སོ་སོ། དགོན་པ་སོ་སོ་ལ་སོང་ནས

མི་ལ་སྲས་མཁར་དགུ་ཐོག་བརྩིག་བཅུག་པ་རེད། དེ་བྱས་ན་ཡང་དེ་ནས་ཁོང་གིས་དེ་ནས་དཔེ་ཏིག་ཏིག་ཙམ་ཡང་བླ་མ་ལ་ལོག་ལྟ་མ་སྐྱེས་ནས་འོ་ལེ། དེ་ནས་དཔེ་བླ་མའི་བཀའ་དང་འགལ་ན་རང་ཤི་བ་ལ་དགའ་དགོངས་ནས་དེ་འདྲ་བྱས་དེ་ལྟ་བུ་གི་སྐུ་ཚེ་དེ་ཉིད་ལ་ཟུང་འཇུག་གི་གོ་འཕང་ཐོབ་བྱུང། ད་གོ་ཕྱིར།

ལེ་སེ་གོལ་ཐེངས་མ་བརྡབས་པའི་གི་ཡུན་ལ་བླ་མ་ལ་ཟས་མེད་རང་གི་མ་དད་པ་དང་གནས་ལུས་དང་གད་མ་ཁོང་ཁྲོ་ལངས་ན། བསྐལ་ཆེན་དྲུག་ཅུ་རེ་ལྔ་བསགས་ཚུལ་གྱི་དགེ་རྩ་བཅོམ་ཚར་རེད། དེའི་ཁྲོད་ལས་དམྱལ་བ་མནར་མེད་ཀྱི་གནས་ལ་འགྲོ་དགོས་པ་ཞིག་ཡིན་ལས། དེ་རྒྱལ་བ་རྡོ་རྗེ་འཆང་རང་ཉིད་ཀྱིས་གསུངས་པའི་ལས། དེ་ཡིན་དུས་གལ་སྲིད་བླ་མ་དེ་ཞལ་བཞུགས་ཡོད་ན་དེ་འདྲ་ཞིག་བསམ་བློ་གཏོང་བཞིན་ན་བླ་མ་གཅིག་གི་སྐུ་མདུན་ལ་འགྲོ་བ་དེ་དང། མེད་ན་ན་བཟའ་ལ་སོགས་པ་དེ་འདྲ་གི་དྲུང་དུ་བཤགས་པ་བྱེད། བཤགས་པ་བྱེད། ཧ་ལས། དེ་ལ་མི་ཚེ་གསང་བ་འདུས་པའི་རྩ་རྒྱུད་ཀྱི་ནང་ལས། སེམས་ཅན་མཚམས་མེད་ལ་སོགས་པའི་སྡིག་པ་ཆེན་པོ་བྱེད་པ་ཡང་རྡོ་རྗེའི་ཐེག་པ་རྒྱ་མཚོ་ཆེ་ཐེག་པ་མཆོག་ནི་འདི་ལས་འགྲུབ། སྙིང་ནས་སློབ་དཔོན་སྨོད་པ་དག། བསྒྲུབས་ཀྱང་འགྲུབ་པར་མི་འགྱུར་རོ། ག་རེ་ཟེར་ན། གསང་བ་འདུས་པའི་རྩ་རྒྱུད་ཀྱི་ནང་ལས་སེམས་ཅན་མཚམས་མེད་ཀྱི་སྡིག་པ་བསགས་ཤིང། སྡིག་པ་ཆེན་པོ་བྱེད་པ་དེ་ཚོ། གསང་སྔགས་ཀྱི་ལམ་འདི་ལ་བརྟེན་ནས་དབང་བཞི་ཙམ་བླངས་པ་ལ་བརྟེན་ནས། མཆོག་དངོས་གྲུབ་འགྲུབ་ཀྱི་རེད་སྡིག་པ་དག་གི་རེད། འོན་ཀྱང་བླ་མ་ལ་བརྙས་སྨོད་བྱེད་པ་དང་དེ་འདྲ་བྱུང་ན། བསྒྲུབས་ན་ཡང་མཆོག་འགྲུབ་པར་མི་འགྱུར་གསུངས། རྒྱལ་བ་རྡོ་རྗེ་འཆང་རང་ཉིད་ཀྱིས་ཐག་བཅད།

ཕོ་བོ་འདི་དེ་ཤི་མ་ཐག་ཏུ་འཁོར། ཆགས་ཐོག་ལ་ལྷུང་བ་འོ་ལེ། དེ་ནས་སྐྱིད་མེད་བདེ་མེད་ཀྱི་དེ་ནས་སྡུག་བསྔལ་ཆེན་པོ་མྱོང་ལེ། དེ་ཡང། བླ་མ་ལ་དེ་ནས་པད་སྙན་ལུས་ཞེས་ལུས་ཀྱི་འབྲས་བུ་དྲུག། དཔལ་ཆེན་ནཱ་རོ་པས། བླ་མའི་བཀའ་བཅག་ནས། འོ་ལེ། མུ་སྟེགས་པ་ལ་རྩོད་པ་བྱས་པས་སྐུ་ཚེ་དེ་རང་ལ་མཆོག་མ་འགྲུབ་པ་རེད། འོ་ལེ། ཧ་གོ་དེ། དེ་ཡིན་དུས་བླ་མ་ལ་ལོག་ལྟ་ཤོར་ན་ཉམས་རྟོགས་སྐྱེ་བ་དང། དེ་ནས་སྐྱེ་རྒྱུ་ཡོད་མ། ཧོ། དངོས་གྲུབ་ཆེན་པོ་འོང་གི་དེ་ཕར་ཞོག། ཧོ། དེ་ནས་དེ་འདི་ཞིག། དེ་ཡིན་དུས། ད་ལྟ་ནི་མཆོག། རང་ཉིད་ལ་ཤ་ཚ་བྱེད་མཁན་ཕན་འདོགས་བྱེད་ལྟ་བུ། ཧོ།

དེ་ལ་ལྷ་བྱེད་དེ་ཚད་མ་བྱེད་དེ་གཉིས། ཡི་དྭགས་དེའི་སྲང་གི་དབྱངས་རིག་གི་རྟ་རྒྱན། མི་ཆུ་ཉག་གི་དེ་ཆུ་ཕུར་གང་དེ་ལ་ཆགས་རིག་ལ་རེག། ལྷ་གི་བདུད་རྩི་འཐུང་ལ་རེག། ཡི་དྭགས་ཀྱི་རྣག་ཁྲག་དེ་འཐུང་ལ་རེག། དེ་ལྟེ་རེག་གོ་ཆུ་ཕུར་གང་རིག་དེ་ནི་རང་རང་སོ་སོའི་ལས་ཀྱི་དབང་གིས་ཙཀ་རྣག་ཁྲག་དེ་འཐུང་ཙཀ་དེ་ནི་བདུད་རྩི་ལ་འཐུང་ཙཀ་གི་ཆུ་འཐུང་ལ་རེག། དཔེ་དེ་ནང་བཞིན་གྱི་ང་ཚོ་ཁོང་ཁྲོ་ཡོད་པ་ཁོང་ཁྲོ་དང་ད་ནི་ཞེ་སྡང་ཡོད་པ་དེ་རིག་སོང་ན། ང་རང་སྣང་བ་མ་དག་པའི་དབང་གིས་རང་གི་དགེ་བའི་བཤེས་གཉེན་དེ་ཁོང་ཁྲོ་ཡོད་པ་དང་ཞེ་སྡང་ཡོད་པ་མཐོང་བ་ཡང་མ་གཏོགས་ཁོ་རང་གི་ངོས་ནས་འོ་ལ་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་མཚན་བཟང་པོ་སུམ་ཅུ་རྩ་གཉིས་དཔེ་བྱད་བཟང་པོ་བརྒྱད་ཅུས་སྤྲས་པའི་གི་དེ་ནི་པའི་སངས་རྒྱས་དངོས་རང་ཡིན་སྙམ་པའི་གི་དེ་ནི་རང་གི་བློ་ངན་དེ་འགོག་ནས་ཐག་ཆོད་པ་དགོས་རེད།

དེ་ནི་གངས་རི་དཀར་བོ་ལ་སེར་བོ་མཐོང་བ་དེ་མཁྲིས་ནད་ཀྱི་དབང་དང་གངས་རི་སྔོན་པོ་གངས་རི་དཀར་བོ་ལ་སྔོན་པོ་མཐོང་བ་དེ་བད་ཀན་གྱི་དབང་གིས་མཐོང་ཚུལ་མི་འདྲ་བ་མ་གཏོགས་དངོས་པོ་གྱི་ཐོག་ནས་ཁོ་དཀར་བོ་དཀར་བོ་རེད་དེ་ནང་བཞིན་གྱི་རང་གི་དགེ་བའི་བཤེས་གཉེན་དེ་ཁོང་ཁྲོ་དང། ཞེ་སྡང་ལ་སོགས་པ་སོ་སོར་ཡོད་པར་མཐོང་བ་ཡིན་གྱི། རང་གི་སྣང་བ་མ་དག་པའི་དབང་གིས་ལས་མ་དག་པའི་དབང་གིས་མཐོང་བ་ཡིན་གྱི་ཁོ་རང་ལ་དེ་མེད་སྟངས་འཛིན་གྱི་རང་གི་ཐག་ཆོད་པ་རེ་བྱེད་དགོས།

བཀའ་དྲིན་དྲན་པའི་སྒོ་ནས་རང་དང་སྐལ་བ་མཉམ་པའི་གཟུགས་སུ་སྤྲུལ་ནས་རང་ལ་ཆོས་བསྟན་པ་ཡིན་པས། ད་འདི་ལས་བཀའ་དྲིན་ཆེ་བ་གཅིག་དང་འདི་མེད་བསམ་པའི་བསམ་པ་ཡིན། གཞན་ལབ་འཇུག་ན་དེ་ཡིས་འཇུག། ཤེས་རྒྱུད་བྱིན་གྱིས་བརླབས་པའི་བཀའ་དྲིན་ཟེར། དགེ་བའི་བཤེས་གཉེན་དང་ལྷན་ཅིག་ཏུ་བསྡད་ན། དེ་ནས་རང་གི་སྒོ་གསུམ་གྱི་བྱ་བ་སྟེ། མི་དགེ་དང་དུག་གསུམ་དང། ཁྱོད་དེ་ཟླ་བ་བགྱིས་མ་འདུག་བགྱིས་མ་བསྡུ་མ་འདུག་ད་འཆི་བ་མི་རྟག་པ་དེ་དྲན་དགོས་རེད་ཤེས་པ་ལ། ད་འགྱོ་དོན་འཆི་བའི་མཇུག་ལ་འཆི་བ་མི་རྟག་པ་དེ་ཤེས་དགོས་ལུགས་ཟབ་ཅིང་ཤེས་དགོས་ལུགས་རྒྱུ་མཚན་དང་དགོངས་པ་དེ། བློ་ངན་འགོག་པའི་ཆེད་དུ་དེ། ཧ་ལས། དེ་ཡིན་དུས་དེ་ནས། འདི་ཅི་རེད་ཟེར་ན། ཧ་ལས།